སོ་སོའི་ཉིན་རེའི་འཚོ་བའི་ནང་ཁེ་ཕན་གང་བྱུང་ཡོད་པ་དེ་རི་མོ་དང། ཡང་ན་ཡིག་ཐོག་ཏུ་ལན་འདེབས་ཐུང་ངུ་ཞིག་བྲིས་ནས་ང་ཚོའི་དྲྭ་ཚིགས་ཐོག་སྣོན་འཇུག་གནང་དགོས། SBS རྒྱང་སྲིང་ཁང་གིས་ཨོ་སི་ཀྲི་ལི་ཡའི་ནང་སྐད་ཡིག་སྣ་འཛོམས་ཡོད་པ་དེ་རྣམས་མི་ཉམས་རྒྱུན་འཛིན་དང་མཉམ་འབྲེལ་རྒྱལ་ཚོགས་ཀྱིས་འདི་ལོར་རྒྱལ་སྤྱིའི་གདོད་མའི་མི་རིགས་ཀྱི་སྐད་ཡིག་གི་ལོ་སྲུང་བརྩི་བྱེད་པ་དང་སྦྲགས་རྒྱལ་ཡོངས་སྐད་ཡིག་འགྲན་བསྡུར་ཐེངས་བཞི་པ་དེ་དངོས་སུ་སྒོ་ཕྱེ་ཡོད། དེ་ཡང་འགྲན་བསྡུར་དེའི་ནང་ལོ་དབྱེ་མེད་ཀྱིས་སྐད་ཡིག་འདྲ་མིན་སྦྱོང་མཁན་ཚང་མས་མཉམ་ཞུགས་གནང་ཆོག་ལ། དབྱིན་སྐད་དང་གདོད་མའི་མི་རིགས་ཀྱི་སྐད་ཡིག་སྦྱོང་མཁན་རྣམས་ཀྱང་དེར་མཉམ་ཞུགས་གནང་ཆོག་པ་ཡིན། SBS རླུང་འཕྲིན་གྱི་འགན་འཛིན Mandi Wicks ལགས་ཀྱིས SBS རླུང་འཕྲིན་གྱིས་འདི་ལོ་སླར་ཡང་སྐད་ཡིག་གསར་པ་སྦྱོང་བར་སྐུལ་འདེད་དང། རིག་གཞུང་མི་འདྲ་བའི་བར་གོ་རྟོགས་སྤེལ་ཆེད་རྒྱལ་ཡོངས་སྐད་ཡིག་འགྲན་བསྡུར་གོ་སྒྲིག་བྱེད་ཐུབ་པར་ཧ་ཅང་དགའ་སྤོབས་ཆེན་པོ་ཡོད་ཅེས་གསུངས་ཡོད། དེ་བཞིན་ཁོང་མོས་སྐད་ཡིག་དང་རིག་གཞུང་རྒྱུན་འཛིན་བྱེད་ཐུབ་པ་ལ་བརྟེན་རང་ཉིད་ཀྱི་ངོ་བོ་མ་བརླག་པ་འབྱུང་གི་ཡོད་པས། རང་ཉིད་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ལ་བདག་པའི་ཚོར་བ་ཤུགས་ཆེན་སྐྱེད་ཐུབ་ངེས་རེད། ང་ཚོའི་རེ་བ་ལ་མི་སྟོང་ཕྲག་མང་པོས་སྐད་ཡིག་འགྲན་བསྡུར་དེ་མཉམ་ཞུགས་གནང་ནས་ང་ཚོའི་རྒྱལ་ཁབ་ཀྱི་སྐད་རིགས་དང་རིག་གཞུང་སྣ་མང་གི་ཁྱད་ཆོས་དེ་ངོམ་ཐུབ་པའི་རེ་བ་ཡོད་ཅེས་གསུངས་ཡོད། སྤྱིར་འགྲན་བསྡུར་དེ་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་དྲུག་ནས་སྒོ་ཕྱེ་ཡོད་པས་ཁྱེད་ཀྱིས་འདི་ལོའི་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་བདུན་བར་རང་ཉིད་ཀྱི་རི་མོ་དང་ལན་འདེབས་གནང sbs.com.au/nlc19 ཐོག་ཁྱེད་ཀྱིས་སྐད་ཡིག་གསར་པ་ཞིག་སྦྱངས་པར་བརྟེན་ཁེ་ཕན་གང་བྱུང་ཡོད་པ་དེ་ཡིག་ཐོག་ཏུ་ལན་འདེབས་དང་ཡང་ན་རི་མོ་བརྒྱུད་བཀོད་ནས་མཉམ་ཞུགས་གནང་ཆོག་དེ་ཡང་མཉམ་ཞུགས་གནང་མི་ཡོངས་རྫོགས་ལོ་ཚད་ལ་གཞིགས་ནས་སྡེ་ཚན་ལྔར་བགོ་ངེས་རེད། ཕྲུ་གུ་ལོ་ན་བཞི་ནས་བདུན་བར་གཞི་རིམ་ཆུང་བའི་སྡེ་ཚན་དང། ལོ་ན་བརྒྱད་ནས་བཅུ་གཉིས་བར་གཞི་རིམ་གྱི་སྡེ་ཚན། ལོ་ན་བཅུ་གསུམ་ནས་བཅོ་ལྔ་བར་འབྲིང་རིམ་ཆུང་བའི་སྡེ་ཚན། ཡང་ལོ་ན་བཅུ་དྲུག་ནས་བཅོ་བརྒྱད་བར་འབྲིང་རིམ་ཆེ་བའི་སྡེ་ཚན། དེ་མིན་ལོ་ན་བཅོ་བརྒྱད་ལས་ཆེ་བ་རྣམས་སྡེ་ཚན་ལྔ་པར་དབྱེ་ཡོད། འགྲན་བསྡུར་དེར་མཉམ་ཞུགས་གནང་མཁན་ལོ་ན་བཞི་ནས་བཅུ་གཉིས་བར་རྣམས་ཀྱིས་འགོ་བརྗོད་དང་ལྡན་པའི་རི་མོ་སྣོན་འཇུག་བྱེད་དགོས་པ་དང། ཡང་ལོ་ན་བཅུ་གསུམ་ཡན་རྣམས་ཀྱིས་ཚིག་གྲངས་བརྒྱ་ལས་ཉུང་བའི་ནང་ཡིག་ཐོག་ཏུ་ལན་བྲི་དགོས་པ་ཡིན། དེ་ཡང་སྡེ་ཚན་ཁག་སོ་སོ་ནས་ཨང་དང་པོ་ཐོབ་མཁན་རྣམས་ལ་བྱ་དགའ་གློག་ཀླད iPad Pro དང། AirPods ཐོབ་ངེས་རེད། དེ་ཡང་བྱ་དགའ་ཐོབ་མཁན་མི་ལྔ་པོ་དེ་ཕྱི་ཟླ་བཅུ་གཅིག་ནང SBS ཀྱི Sydney ལས་ཁུངས་ལ་བྱ་དགའི་མཛད་སྒོར་མགྲོན་འབོད་གནང་ངེས་རེད། དེ་བཞིན་འགྲན་བསྡུར་དེའི་རིང་རེས་གཟའ་ཟླ་བ་ཆར་ཅན་གཟའ་འཁོར་གཅིག་གི་ནང་འགྲན་བསྡུར་མཉམ་ཞུགས་གནང་མཁན་ཡོངས་རྫོགས་ལས་གང་ཟག་གཅིག་ལ་རྒྱན་ཤོག་འཐེན་ནས་ཀུ་ཤུ་རྟགས་ཅན་གྱི་ཆུ་ཚོད་ཐོབ་པའི་གོ་སྐབས་ཡོད།